ཨོ་ཡ། ད། ད་མཛོད་གནས་བདུན་པའི་གི་མི་འཇིགས་པ་བཞི་ཟེར་དུས་ད། ད་འདི་ག་འདྲས་རེད་ལབ་ན་ཁ་སང་ཞུས་པ་ནང་བཞིན། དེ་ནས། ད་མཛོད་གནས་བདུན་པའི་སྐབས་ནས་བསྟན་པའི་ཡོན་ཏན་དང་མཛོད་གནས་བརྒྱད་པའི་སྐབས་ནས་བསྟན་པའི་ཡོན་ཏན་ག་ཚོད་ག་ཚོད་ཡོད་ལབ་ན། ད་མཛོད་གནས་བདུན་པའི་སྐབས་སུ་སྟོབས་བཅུ། མི་གཅིག་པ་ཞི། དེ་ནས། དྲན་པ་ཉེ་བཞག་གསུམ་ཐུགས་རྗེ་ཆེན་པོ། དེ་ནས་མངོན་ཤེས་དྲུག་བྱས་ནས་ད། དངོས་གཞི་དྲུག། ཏག་ཏག་རེད་མངོན་ཤེས་དྲུག། ཉོན་མོངས་མེད་པའི་ཏིང་ངེ་འཛིན་སྨོན་ནས་མཁྱེན་པའི་ཏིང་ངེ་འཛིན་ཟེར་དེ། ད་མཛོད་གནས་བདུན་པའི་སྐབས་ནས་བསྟན་པའི་ཡོན་ཏན་དེ་རེད། ད་མཛོད་གནས་བདུན་པའི་སྐབས་སུ་ཡོན་ཏན་ག་ཚོད་བསྟན་པ་རེད་ལབ་ན་ཤེས་པས་བསྡུས་པའི་ཡོན་ཏན་དེ་ལ་ག་ཚོད་བསྟན་པ་རེད་ལ་ན། ཐུན་མོང་མ་ཡིན་པའི་ཡོན་ཏན་དེ་ལ་སྟོབས་བཅུ། མི་འཇིགས་པ་བཞི། དྲན་པ་ཉེ་བཞག་གསུམ་ཐུགས་རྗེ་ཆེན་པོ་ལ། ཏག་ཏག་རེད་སོང་ཨ། ལགས་སོ། ག་ཚོད་ཡང་ཞིག་རེད་ཤག་ལབ་ན་ཐུན་མོང་མ་ཡིན་སངས་རྒྱས་ཀྱི་ཐུན་མོང་མ་ཡིན་པའི་ཡོན་ཏན་དེ་ལ་བཞི་རེད་ཤག། སྟོབས་བཅུ། མི་འཇིགས་པ་བཞི་སོ་སོ་ཡང་མ་རེད་མ་དྲན་པ་ཉེ་བཞག་གསུམ། ཐུགས་རྗེ་ཆེན་པོ་བྱས། ད་ཐུན་མོང་གི་ཡོན་ཏན་དེ་ལ་སོ་སོ་ཡང་དག་རིག་པ་བཞི་ཉོན་མོངས་མེད་པའི་ཏིང་ངེ་འཛིན་སྨོན་ནས་མཁྱེན་པའི་ཏིང་ངེ་འཛིན་དེ་ནས་མངོན་ཤེས་དྲུག་ལབ་ནས་ད་མཛོད་གནས་བདུན་པའི་སྐབས་སུ་བཤད་འདི་རེད་ད།

གཞན་དོན་བར་ཆད་ཀྱི་ཆོས་སུ་དམ་བཅའ་བ་ལ་མི་འཇིགས་པ་གཞན་དོན་ངེས་འབྱུང་གི་ལམ་དུ་དམ་བཅའ་བ་ལ་མི་འཇིགས་པ་ལ། ད་ཡག་པོ་སེམས་ཨ། རང་དོན་སྤང་བ་ཕུན་ཚོགས་དམ་བཅའ་བ་ལ་མི་འཇིགས་པ་ལབ་ན་ད། འཁོར་མང་པོའི་དབུས་སུ་བྲམ་ཟེ་ལ་སོགས་པའི་མཁས་པ་མང་པོའི་དབུས་སུ་ཡང་ང་གིས་ཉོན་མོངས་པ་དང་ཤེས་བྱའི་སྒྲིབ་པ་མ་ལུས་པ་སྤངས་ཚར་ཡིན་ཞེས་འགོག་བདེན་ཐོབ་པ་དམ་བཅའ་བ་ལ་དམ་བཅའ་བ་ལ་མི་འཇིགས་པ་དེ་ལ་སྤང་བ་ཕུན་ཚོགས་དམ་བཅའ་བ་ལ་མི་འཇིགས་པ་ལབ་པ་རེད། ལ་དངོས་གནས་དྲང་གནས་ཀྱི་མཁས་པ་རི་འདྲ་བོ་ཡོད་ས་འདི་འདྲའི་དཀྱིལ་ལ་ར། ཕྱི་ནང་ཐུན་མོང་གི་མཁས་པ་མང་པོའི་དཀྱིལ་ལ་ཡ། དེ་ནས་ངེད་ཀྱིས་ཉོན་མོངས་ཅན་དང་ཉོན་མོངས་ཅན་མ་ཡིན་པའི་སྒྲིབ་པ་ལ་སོགས་པའི་སྤང་བྱ་ཡོད་ཚད་ཐམས་ཅད་སྤངས་ཚར་ཡིན་ཟེར་དམ་བཅའ་བ་ལ་མི་འཇིགས་པ་དེ་ལ་སྤང་བ་ཕུན་ཚོགས་དམ་བཅའ་བ་ལ་མི་འཇིགས་པ་ལབ། ད་དེ་འདྲ་བའི་འཁོར་གྱི་དབུས་སུ། དེ་ནས་ངེད་ཀྱིས་ཤེས་བྱ་ལ་བདེན་པ་གཉིས་ལ་སོགས་པའི་ཇི་ལྟ་བ་དང་ཇི་སྙེད་པའི་ཆོས་ཐམས་ཅད་མངོན་སུམ་དུ་རྟོགས་སོ་ཟེར་དམ་བཅའ་བ་ལ་མི་འཇིགས་པ་དེ་ལ་རྟོགས་པ་ཕུན་ཚོགས་དམ་བཅའ་བ་ལ་མི་འཇིགས་པ་ལབ་ཡོད་རེད། ད། སྤང་བ་ཕུན་ཚོགས་དམ་བཅའ་བ་ལ་མི་འཇིགས་པའི་ཡུལ་ལ་འགོག་བདེན་རེད། རྟོགས་པ་ཕུན་ཚོགས་དམ་བཅའ་བའི་མི་འཇིགས་པའི་ཡུལ་ལ་ལམ་རེད་སོང་ཨ། འདི་རེད་ད། གཞན་དོན་ལ་ན་ལབ་པ་ལ་ད། འཁོར་གྱི་དབུས་སུ་འདོད་ཆགས་དང་ཞེ་སྡང་དང་ཉོན་མོངས་པ་དང་ཉོན་མོངས་ཅན་མ་ཡིན་པའི་སྒྲིབ་པ་ལ་སོགས་པ་དེ་དག་ཐར་པ་དང་ཐམས་ཅད་མཁྱེན་པ་ཐོབ་པ་ལ་བར་དུ་གཅོད་བྱེད་རེད་ཟེར་ནས་གཞན་དོན་བར་ཆད་ཀྱི་ཆོས་སུ་དམ་བཅའ་བ་ལ་མི་འཇིགས་པ་ལབ་པ་དང། མི་མང་པོའི་དཀྱིལ་ལ་འདོད་ཆགས་སྤང་བྱ་རེད་ཐར་པ་ཐོབ་པ་ལ་གེགས་བྱེད་ཀྱི་རེད་ཉོན་མོངས་ཅན་མ་ཡིན་པའི་སྒྲིབ་པ་དེ་ཐམས་ཅད་མཁྱེན་པ་ཐོབ་པ་ལ་བར་དུ་གཅོད་ཀྱི་རེད་ཟེར་ནས་དམ་བཅའ་བ་ལ་མི་འཇིགས་པ་དེ་ལ། གཞན་དོན་བར་ཆད་ཀྱི་ཆོས་སུ་དམ་བཅའ་བ་ལ་མི་འཇིགས་པ་ལ། གོ་ཆ་ཟེར། འོ་མི་དཀྱིལ་ལ། འདི་ཉོན་སྒྲིབ་རེད་འདི་ཤེས་སྒྲིབ་རེད་འདི། ཐར་པ་ཐོབ་པ་ལ་གེགས་བྱེད་ཀྱི་རེད་འདི་ཐམས་ཅད་མཁྱེན་པ་ཐོབ་པ་ལ་གེགས་བྱེད་ཀྱི་རེད་ཟེར་ཏེ་མིའི་དབུས་སུ་ལབ་ཐུབ་ཀྱི་ཡོད་ད་ཞེད་སྣང་རྩ་ནས་མེད་པའི་ཐོག་ནས། གོ་བ་ཆག་ཡོད་མེད་ཁ་ཡིན་ཆག་ཟེར་ཏེ། ཨོ་དེ་དམ་བཅའ་ཐུབ་པའི་ཆོས་དང་མཐུན་པའི་ཞེ་སྡང་བསྐྱུར་ནས་རྒོལ་བ་ཁྱེར་ནས་རོ། ཆོས་མཐུན་གྱི་རྒོལ་བ་ཁྱེར་ནས་རྫི། སུ་གཅིག་གིས་རྩོད་པ་རྩོད་ན་རྩོད་པ་ཚུགས་ཀྱི་མ་རེད་བ་ད། ཁོ་དངོས་ཡོད་གནས་ཚུལ་ཡིན་ཙང་སྤོབས་པ་གདེང་ཚད་ཐོག་ནས་བཤད་ཀྱི་ཡོད་རེད་བ་ཨོ་དེ་རེད་ད་སྤོབས་པ་ཞིག་གོ་སྤོབས་པ་ཟེར་དགོས་རེད་ད་འདི་ལ། ད་གཞན་དོན་ངེས་འབྱུང་གི་ལམ་དུ་དམ་བཅའ་བ་ལ་མི་འཇིགས་པ་ཟེར་ན་ཉན་ཐོས་ཀྱི་ལམ་ལྔ་རང་ཉིད་ཀྱི་རང་རྒྱལ་གྱི་ལམ་ལྔ་བྱང་ཆུབ་སེམས་དཔའི་ལམ་ལྔ་འདི་ཚོ་ཐར་པ་དང་ཐམས་ཅད་མཁྱེན་པ་ཐོབ་པའི་ཐབས་རེད་བདེན་བཞི་མི་རྟག་སོགས་བཅུ་དྲུག་འདི་ཐབས་རེད་ཟེར་ནས་འཁོར་གྱི་དབུས་སུ་དམ་བཅའ་བ་འདི་ལ་གཞན་དོན་ངེས་འབྱུང་གི་ལམ་དུ་དམ་བཅའ་བ་ལ་མི་འཇིགས་པ་ལ།

གཅིག་པ་རེད་བ་ད། ཟག་པ་ཟད་པའི་མངོན་ཤེས་དང་ཁོ་འདྲ་བོ་ཞེ་པོ་ཆགས་པའི་བར་བ། འོ་དེ་རང་དོན་སྤང་བ་ཕུན་ཚོགས་དམ་བཅའ་བ་ལ་མི་འཇིགས་པ་དཔེར་ན་རེད་བ། ད་འོ་དེ་རེད་ད་ཤེས་པ་མི་འཇིགས་པ་བཞི་པོ་དེ་ཤེས་པ་བཅུ་པོ་ག་རེ་ག་རེ་གིས་སྡུད་ཀྱི་རེད་ལབ་ཡས་དེ་རེད་ད་དེ་རེད། ད་དེ་མ་གཏོགས་ཡོད་མ་རེད་བ་མི་འཇིགས་པ་བཞིའི་ངོ་བོ་ནི་ཧ་མ་གོ་ས་གཅིག་མེད་པ་ཡིན་ཙང་ད་ལས་ཀ་ག་རེ་རེད་ལབ་ན།

མི་འཇིགས་པ་རྣམ་པ་བཞི་ཡོད་དེ་རང་དོན་རྟོགས་པ་ཕུན་ཚོགས་དམ་བཅའ་བ་ལ་མི་འཇིགས་པ་རང་དོན་སྤང་བ་ཕུན་ཚོགས་དམ་བཅའ་བ་ལ་མི་འཇིགས་པ། གཞན་དོན་བར་ཆད་ཀྱི་ཆོས་དམ་བཅའ་བ་ལ་མི་འཇིགས་པ། གཞན་དོན་ངེས་འབྱུང་གི་ལམ་དམ་བཅའ་བ་ལ་མི་འཇིགས་པ་བཞི་རྣམས་སུ་ཡོད་པས། འོ་ན་དེ་དག་ཤེས་པ་གང་གིས་བསྡུས་ཞེ་ན། མི་འཇིགས་པ་དང་པོ་ནི་ཇི་ལྟར་སྟོབས་ནི་དང་པོ་བཞིན་དུ་ཤེས་པ་བཅུ་ཡིས་བསྡུས། ལ། རང་དོན། རང་དོན། རང་དོན་རྟོགས་པ་ཕུན་ཚོགས་དམ་བཅའ་བ་ལ་མི་འཇིགས་པ་འདི་གནས་དང་གནས་མ་ཡིན་པ་མཁྱེན་པའི་སྟོབས་ནང་བཞིན་ཤེས་པ་ཚང་མ་གིས་སྡུད་ཀྱི་རེད་ལ། ཤེས་པ་བཅུ་ཡིས་སྡུད་ཀྱི་རེད་ལབ་སོང། འོ་ད་དེ་སེམས་ལ་ཉར་ཡག་འདི་རེད། མི་འཇིགས་པ་དང་པོ་ནི་ཇི་ལྟར་སྟོབས་ནི་དང་པོ་བཞིན་དུ་ཤེས་པ་བཅུ་ཡི་སྡུག། མི་འཇིགས་པ་གཉིས་པ་ནི་སྟོབས་ནི་བཅུ་པ་བཞིན་དུ་དྲུག་གམ་བཅུ་ཡིས་བསྡུས་ལབ་ན། བཅུ་པ་འདི་ཟག་པ་ཟད་པའི་སྟོབས་རོ། གདགས། ཟག་ཟད་ཀྱི་སྟོབས་ནང་བཞིན་ཟག་པ་ཟད་པ་རང་གི་ངོ་བོ་མཁྱེན་པའི་དབང་དུ་བརྩིས་ན་དྲུག། རང་རྒྱུད་ལ་ལྡན་པའི་གང་ཟག་གི་དབང་དུ་བྱས་ནས་བརྩིས་ན་ཤེས་པ་བཅུ་ཡིན་པ། རྟགས་གཉིས་འབྲེལ་བ་རྒྱ་གྱི་མར་དང་ཧ་གོ་ཤར་དག་དེ་རེད། མི་འཇིགས་པ་གཉིས་པ་སྟོབས་བཅུ་པ་བཞིན་དུ་དྲུག་གམ་བཅུ་ཡིས་བསྡུས། གསུམ་པ་ནི་ལ་དུ་གང་ལ། གཞན་དོན་བར་ཆད་ཀྱི་ཆོས་སུ་དམ་བཅའ་བ་ལ་མི་འཇིགས་པ་དེ་ཡིན་པའོ། གསུམ་པ་ནི་སྟོབས་གཉིས་པ་བཞིན་དུ་བརྒྱད་ཀྱིས་བསྡུས་ལ་སྟོབས་གཉིས་པ་སྟེ་ལས་འབྲས་བུ་དང་བཅས་པ། ལས་ཀྱི་རྣམ་པར་སྨིན་པ་མཁྱེན་པའི་སྟོབས་དེ་ཡིན་པ་ལས་འབྲས་བུ་དང་བཅས་པ་མཁྱེན་པའི་སྟོབས་ཡིན་པ་སྟེ། འདི་ལ་འགོག་པ་ཤེས་པ་དང་ལམ་ཤེས་པ་མ་གཏོགས་བརྒྱད་རེད་བ། སྡུག་བདེན་རྐྱང་རྐྱང་རེད་བ་སྡུག་བསྔལ་བདེན་པ་དང་ཀུན་འབྱུང་བདེན་པ་དང་སྤང་བྱའི་རིགས་ནི་རྐྱང་རྐྱང་རེད་ད།

བཞི་པ་ནི། ལ་དུ། དང། ཐམས་ཅད་དུ། བཞི་པ། ཨོ་གཞན་དོན་ངེས་འབྱུང་གི་ལམ་དུ་དམ་བཅའ་བ་ལ་མི་འཇིགས་པ་ཟེར་དེ། བཞི་པ་ནི་སྟོབས་འདི་བདུན་པ་བཞིན་དུ་ཤེས་པ་དགུའམ་བཅུ་ཡིས་བསྡུས། ལ་དང། ལམ། ཨོ། ཐམས་ཅད་དུ་འགྲོ་བའི་ལམ་ཟེར་ན། དམྱལ་བ་ནས་དམྱལ་བ་སྐྱེ་བ་འཕེན་བྱེད་ཀྱི་ལས་ནས་དམྱལ་བའི་འབྲས་བུ་བར་དུ་དང་ཚོགས་ལམ་ནས་སངས་རྒྱས་ཀྱི་སའི་བར་གྱི་ལམ་ཡོངས་རྫོགས་ཡིན་པ། ལམ་ཡག་པོ་ཡོད་རེད་ལམ་སྡུག་ཅག་ཡོད་རེད་ཟག་བཅས་ཀྱི་ལམ་ཟག་མེད་ཀྱི་ལམ་ཆ་ཚང་ཡོད་ཡིན་ཙང། ལམ་ཁོ་རང་གི་ངོ་བོ་མཁྱེན་པ་ལ་བརྩིས་ན་ཤེས་པ་དགུ། ལམ་འབྲས་བུ་དང་བཅས་པ་མཁྱེན་པ་ལ་བརྩིས་ན་ཤེས་པ་བཅུ་རེད་ལ། གོ་ཆ་ཚང་ཀུན་གྱི་རྒྱལ་བ་བརྒྱ་ཡིན་ལ་ཟེར་བ། བཞི་པ་ནི་སྟོབས་ནི་བདུན་པ་བཞིན་དུ་ཤེས་པ་དགུའམ་བཅུ་ཡིས་བསྡུས་བྱས་པ་དེ་རེད། ད་རྩ་བ། མི་འཇིགས་པ་ནི་རྣམ་པ་བཞི་ཇི་ལྟར་སྟོབས་ནི་དང་པོ་དང་བཅུ་པ་གཉིས་པ་བདུན་པ་བཞིན། ད་ལྟད་མོ་ནི་རྒྱག་མ་ད། མི་འཇིགས་པ་རྣམ་པ་བཞི་རེད། ཤེས་པ་ག་རེ་གི་བསྡུས་མ་བསྡུས་དེ། ཇི་ལྟར་སྟོབས་དང་པོ་སྟོབས་བཅུ་པ་སྟོབས་གཉིས་པ་སྟོབས་བདུན་པ་ནང་བཞིན་རེད། སླད་དུ་ཨ། ད་དེ་རེད་ད། ད་དྲན་པ་ཉེར་བཞག་གསུམ།

ཡིན་ལ་མིན་ལ་སྡོད་མཁན་འདི་ལ་ཡལ་བར་འདོར་ཡག་འདི་ཡོད་རེད་བ། འོ་ད་འདི་སངས་རྒྱས་ལ་འདི་ཡོད་མ་རེད། ཆོས་ཡག་པོ་ཤེས་མཁན་གཅིག་ཡིན་ན་ནི་ཆགས་པ་སྐྱེ་དགོས་གི་ཆགས་པ་སྐྱེ་གི་མ་རེད་མ་ཉན་མཁན་འདི་ལ་ཞེ་སྡང་སྐྱེ་གི་མ་རེད་དཀྱིལ་མ་སྡོད་མཁན་འདི་ལ་ཡལ་བར་འདོར་གི་མ་རེད་ཚང་མ་ལ་གཅིག་པ་གཅིག་རྐྱང་ལྟ་གིན་ཡོད་པ་ཡིན་ཙང། ཆགས་པ་སྐྱེ་བའི། ཆགས་པ་མི་སྐྱེ་བའི་དྲན་པ་ཉེ་བར་བཞག་པ་དང་ཞེ་སྡང་མི་སྐྱེ་བའི་དྲན་པ་ཉེ་བར་བཞག་པ་དང། ཡལ་བར་མི་འདོར་བའི་དྲན་པ་ཉེ་བར་བཞག་པ་གསུམ་ཟེར་དེ་རེད་ད་དོན་དག། འོ་ན་དྲན་པ་ཉེར་བཞག་གི་ངོ་བོ་གང་ཞེ་ན། འདི་ནི་དྲན་པ་དང་ཤེས་བཞིན་གྱི་བདག་ཉིད་ཡིན། ལབ་ན་དྲན་པ་དང་ཤེས་བཞིན་གྱི་བདག་ཉིད་རེད་དབྱེ་ན་གསུམ་ཡོད་དོ། དྲན་པ་ཉེར་བཞག་གསུམ་པོ་འདི་སངས་རྒྱས་ཀྱི་མ་འདྲེས་པའི་ཆོས་མ་ཡིན་པར་ཐལ། མ་ཡིན་པར་ཐལ། ཉན་རང་ལ། ཉན་རང་གི་རྒྱུད་ལ་ཡོད་པའི་ཕྱིར་ཞེ་ན་སྐྱོན་མེད་དེ། སངས་རྒྱས་ཀྱི་དེ་ཆགས་སྡང་བག་ཆགས་དང་བཅས་པ་སྤངས་པའི་ཕྱིར། འདྲ་མ་སོང་ང། ད་དབྱེ་ན་གསུམ་ཡོད་དོ་ལབ་ན་དབྱེ་ན་གསུམ་ཡོད་རེད། དྲན་པ་ཉེ་བར་བཞག་པ་གསུམ་པོ་དྲན་པ་ཉེར་བཞག་གསུམ་ལབ་དུས་ངོ་བོ་ཤེས་མི་འདུག་ཨ། ངོ་བོ་འདི་རེད་ད། ཆོས་ཡག་པོ་ཉན་མཁན་དེ་ལ་རྗེས་སུ་ཆགས་པའི་དྲན་པ་ཉེ་བར་མི་མངའ་བ། ཆོས་མ་ཡག་པོ་མ་ཉན་མཁན་དེ་ལ་ཞེ་སྡང་སྐྱེ་བའི་དྲན་པ་ཉེ་བར་མི་མངའ་བ། ཡལ་བར། དཀྱིལ་མ་བསྡད་མཁན་དེ་ལ་ཡལ་བར་འདོར་བའི་དྲན་པ་ཉེ་བར་མི་མངའ་བ་དེ་ལ་དྲན་པ་ཉེ་བར་བཞག་པ་གསུམ་གཙོ་བོ་གོ་བ་འགྲེལ་པ་བརྒྱབ་ན། གཅིག་དེ་ལ་ཆགས་པ་སྐྱེ་མི་སྐྱེ་གི། ཆགས་པ་མི་སྐྱེ་བའི་དྲན་པ་བརྟན་པོ་བསྟེན། ཞེ་སྡང་མི་སྐྱེ་གི་དྲན་པ་བརྟན་པོ་བསྟེན། ཡལ་བར་མི་འདོར་གི་དྲན་པ་བརྟན་པོ་བསྟེན་མཁན་དེ་ལ་དྲན་པ་ཉེ་བར་བཞག་པ་གསུམ་ལབ་པ་ད། ད་འདི་ཉན་རང་གི་རྒྱུད་ལ་ཡང་ཡོད་རེད་དེ་སངས་རྒྱས་ཀྱི་རྒྱུད་ལ་ཡོད་པ་དེ་ནི་ཆགས་སྡང་བག་ཆགས་དང་བཅས་པ་སྤངས་པ་ཅིག་རེད་ལབ། སྐྱོན་མེད་དེ་སངས་རྒྱས་ཀྱི་དེ་ཆགས་སྡང་བག་ཆགས་དང་བཅས་པ་སྤངས་པའི་ཕྱིར་རེད་ཨ་སོང། ད་རྩ་བ་བྱས་ན་འདི་རེད་དྲན་དང་ཤེས་བཞིན་བདག་ཉིད་གསུམ། དྲན་པ་དང་ཤེས་བཞིན་གྱི་བདག་ཉིད་ཅན་གཅིག་རེད་ལབ་པ་ད་དྲན་པ་དང་ཁོ་དང་མཚུངས་པར་ལྡན་པའི་དྲན་པ་ཡང་ཡོད་རེད་ཤེས་བཞིན་བྱ་ར་བྱེད་མཁན་གྱི་ཤེས་བཞིན་དེ་ཡང་ཡོད་རེད་ཟེར། དེ་སོང་ཨ། ཨོ་དེ་རེད། ད་བཞི་པ་ཐུགས་རྗེ་ཆེན་པོ་ད་སྐད་གྲགས་ཆེན་པོ་འདི་རེད་ད། ད་ག་དུས་ཡིན་ན་ཡང་མི་གཅིག་ལ་སྙིང་རྗེ་ཆེན་པོའི་སྐོར་རེ་བཤད་ན་ད་མཛོད་ནས་འདོན་པའི་ཐུགས་རྗེ་ཆེན་པོ་འདི་འགྲེལ་པ་བརྒྱབ་ན་ཡག་པོ་ཡོད་ད། ཨོ་དེ་རེད། བཞི་པ་ཐུགས་རྗེ་ཆེན་པོ་ཞེས་པ་ནི། ཐུགས་རྗེ་ཆེན་པོ། ཐུགས་རྗེ་ཆེན་པོ་ཀུན་རྫོབ་པའི་བློ་ཡིན་ཏེ། ཐུགས་རྗེ་ཆེན་པོ་དེ་ཤེས་པ་བཅུ་ཡི་ནང་ནས་ཀུན་རྫོབ་ཤེས་པ་རེད་ལབ། ཐུགས་རྗེ་ཆེན་པོ་ཀུན་རྫོབ་པའི་བློ་ཡིན་ཏེ། འཇིག་རྟེན་ལ་ཉིན་འཇིག་རྟེན་ལ་ཉིན་མཚན་དུས་དྲུག་ཏུ་སུ་ནི་དར་སུ་ནི་རྒུད་སུ་ནི་མ་སྨིན་པ་སྨིན་པར་བྱ། སུ་ནི་སྨིན་པ་ཡེ་ཤེས་ཀྱི་མཚོན་གྱིས་བརྟོལ་བར་བྱ་སྙམ་དུ་དགོངས་པའི་ཕྱིར། ད་ཐུགས་རྗེ་ཆེན་པོ་ཟེར་དུས་འཇིག་རྟེན་ལ་ལབ་ན་འཇིག་རྟེན་སེམས་ཅན་ཐམས་ཅད་ལ་དམིགས་ནས། ཉིན་མཚན་དུས་དྲུག་ཏུ་ལབ་ན་ཉིན་ལན་གསུམ་དང་མཚན་ལན་གསུམ་ལ། ཨོ་ཡ། ད་འདི་ནི་བ་སི་ཡ། ད་ཐུགས་རྗེ། ཐུགས་རྗེ་ཆེན་པོ་ཀུན་རྫོབ་པའི་བློ་ཡིན་ཏེ། ད་ཐུགས་རྗེ་ཆེན་པོ་ལབ་ན་ཀུན་རྫོབ་ཤེས་པ་རེད་ཤེས་པ་བཅུ་ཡི་ནང་ནས། ག་རེ་རེད་ལབ་ན། འཇིག་རྟེན་ལ་ལབ་ན་འཇིག་རྟེན་སེམས་ཅན་ཐམས་ཅད་ལ་ལབ་པ་རེད་པ། ཉིན་མཚན་དུས་དྲུག་ཏུ་ལབ་ན་ཉིན་ལན་གསུམ་དང་མཚན་ལན་གསུམ། སུ་ནི་དར། སུ་ནི་དར་མ་ཆགས་འགྲོ་གི་ཡོད་རེད་སུ་ནི་རྒུད། རྒུད་འགྲོ་གི་ཡོད་རེད་བ། སུ་ནི། ད་འདི་ལྟ་ཡིན་རྒྱུ་མ་རེད་ག་རེད་ཟེར་ན། ད་སེམས་ཅན་དེ་དག་ལ་དམིགས་ནས་སེམས་ཅན་འགའ་ཤས་དཔེར་དར་མ་ཆགས་འགྲོ་གི་ཡོད་རེད་འགའ་ཤས་མི་རྒན་གོག་ཆགས་འགྲོ་གི་ཡོད་རེད་ད་ཡིན་རྒྱུ་རྡོ་རེད་སོ་ཐུ་ན་འཁོར་བ་ནང་ལོགས་ལ་ཡ། ད།

འཁོར་བ་ལ་སྐྱེས་པའི་སེམས་ཅན་དེ་ཚོ་སུ་ནི་དར་སུ་ནི་རྒུད་སུ་ནི་སྐྱེས་སུ་ནི་འཆི་ད་སྐྱེ་རྒ་ན་འཆིའི་སྡུག་བསྔལ་མྱོང་བཞིན་པ་དེ་དག་དང་པོ་འཁོར་དུ་མ་འདུས་པ་སྡུད་པ་བྱེད་ཀྱི་བསྡུས་ནས་ས་ལམ་གྱི་རྟོགས་པ་ལ་ཡང་སྨིན་པ་བྱེད་ཀྱི་སྨིན་ནས་ཡང་འཁོར་བ་ལས་གྲོལ་བར་བྱེད་ཀྱི་གྲོལ་ནས་ཐེག་པ་ཆེན་པོའི་ལམ་ལ་དཀྲི་བར་བྱེད་ཀྱི་ཟེར་བྱས་ད་ག་དུས་ཡིན་ན་དགོངས་སྡོད་ཀྱི་ཡོད་རེད་བ། ཧོ། འདི་ལ་བ་ད་སུ་ནི་སྨིན་པ་ཡེ་ཤེས་ཀྱི་མཚོན་གྱིས་བརྟོལ་བར་བྱ་སྙམ་དུ་དགོངས་པའི་ཕྱིར། ཅིའི་ཕྱིར་ཐུགས་རྗེ་ཆེན་པོ་ཞེས་བྱ་ཞེ་ན། ཐུགས་རྗེ་ཆེན་པོ། ཐུགས་རྗེ་ཆེན་པོ་ལབ་ན་ག་རེ་བྱས་ནས་ཐུགས་རྗེ་ཆེན་པོ་ལབ་རེད་ལབ་ན་དེ་སྐད་བྱ་སྟེ། བསྐལ་པ་གྲངས་མེད་གསུམ་དུ་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་ཆེན་པོ་བསྒྲུབ་པ་དང། རོ། བསྐལ་པ་གྲངས་མེད། བསྐལ་པ་གྲངས་མེད་པ་གསུམ་དུ་བསོད་ནམས་ཡེ་ཤེས་ཀྱི་ཚོགས་ཆེན་པོ་བསག་གི་ཡོད་རེད་བ། སེམས་ཅན་སྡུག་བསྔལ་གསུམ་ག་དང་འབྲལ་བར་འདོད་པའི་རྣམ་པ་ཅན་དང། ལབ་ན་སེམས་ཅན་ཐམས་ཅད་ལ་དམིགས་ནས་སྡུག་བསྔལ་གསུམ་ག་དང་བྲལ་ན་ཅི་མ་རུང་སྙམ་པ་དང། སྤྱོད་ཡུལ་ཁམས་གསུམ་གྱི་སེམས་ཅན་ལ་དམིགས་པ་དང། དམིགས་པ་སེམས་ཅན་ཁམས་གསུམ་གྱི་སེམས་ཅན་ཐམས་ཅད་ལ་དམིགས་ཀྱི་ཡོད་རེད། སེམས་ཅན་ཐམས་ཅད་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་དང་འབྲལ་བར་མཉམ་པར་དགོངས་པའི་ཕྱིར། འདིའི་ཕྱིར་དང་སྡུག་བསྔལ་གསུམ་ག་རེད་དེ་འདིའི་ནང་ལོགས་ནི། དཔེར་ན་ང་རང་ཚོའི་སྡུག་བསྔལ་གྱི་སྡུག་བསྔལ་དེ་ནི་ཨེམ་ཆི་ལྟ་བུ་ཅིག་གིས་མེད་པ་བཟོས་ཐུབ་ཀྱི་ཡོད་རེད་འགྱུར་བའི་སྡུག་བསྔལ་ནི་འཇིག་རྟེན་ཞེ་དྲག་རྣམ་བཅད་ཀྱི་ལམ་བསྒོམ་པ་ལ་བརྟེན་ནས་མེད་པ་བཟོས་ཐུབ་ཀྱི་ཡོད་རེད་ད་གཙོ་བོ་དེ་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་དེ་མེད་པ་བཟོས་དགོས་ཀྱི་ཡོད་པ་ཡིན་ཙང་སེམས་ཅན་ཐམས་ཅད་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་དང་འབྲལ་བར་མཉམ་པར་དགོངས་པའི་ཕྱིར་དང། ཤེས་རབ་ཀྱི་རང་བཞིན་ཡིན་པས་ཆེས་ཆེ་བའི་ཕྱིར་ལབ་འདུག་ག་མཉམ་པའི་ཕྱིར་དང་ཆེས་ཆེའི་ཕྱིར་ལབ་འདུག་ག་ཤེས་རབ་ཀྱི་རང་བཞིན་ཅན་ཅིག་རེད་ཞིག་བ། ཆེས་ཆེ་བའི་ཕྱིར་རྩ་བ་ན་ཚིག་ཅིག་ཡོད་རེད་བ། ཨོ་ད་འདི་ལའོ། ད་འདི་གི་ཨ་ལས་དང་པོ་རྩ་བ་འདི་འདྲ་བ་བརྒྱབ་དང། ཐུགས་རྗེ་ཆེན་པོ་ཀུན་རྫོབ་བློ། ལབ་དུས་ཐུགས་རྗེ་ཆེན་པོ་དེ་ཤེས་པ་བཅུ་ཡི་ནང་ནས་ཀུན་རྫོབ་ཤེས་པ་རེད། ཚོགས་དང་ལབ་ན་ཚོགས་དང་ལབ་ན་ཅིའི་ཕྱིར་ཐུགས་རྗེ་ཆེན་པོ་ཞེས་བྱ་ཞེ་ན། དེ་སྐད་ཅེས་བྱ་སྟེ་བསྐལ་པ་གྲངས་མེད་གསུམ་དུ་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་ཆེན་པོ་བསྒྲུབ་པ་དང། ཚོགས་དང། རྣམ་པ་ལབ་ན་སེམས་ཅན་ཐམས་ཅད་སེམས་ཅན་སྡུག་བསྔལ་གསུམ་ཀ་དང་འབྲལ་བར་འདོད་པའི་རྣམ་པ་ཅན་དང་ཚོགས་དང་རྣམ་པ། སྤྱོད་ཡུལ་ཅན་ལབ་ན་ཁམས་གསུམ་གྱི་སེམས་ཅན་ཐམས་ཅད་ལ་དམིགས་པ་དང་སྤྱོད་ཡུལ་ཅན་ཡིན་པ་དང། མཉམ་པ་ལབ་དུས་སེམས་ཅན་ཐམས་ཅད་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་དང་འབྲལ་བར་མཉམ་པར་དགོངས་པ་དང་ལབ་ན་ཚང་མ་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་དང་འབྲལ་བར་མཉམ་པ་བལྟ་གི་ཡོད་རེད་ཟེར་བ། མཉམ་པའི་ཕྱིར་དང་ཤེས་རབ་ཀྱི་རང་བཞིན་ཡིན་པས་ན་ཆེས་ཆེ་བའི་ཕྱིར། རེད་ཨ་སོང། ད་མཉམ་པའི་ཕྱིར་དང་ཆེས་ཆེའི་ཕྱིར། མཁྱེན་སོང་ཡིན་ད། ད་འདི་སྐབས་སུ། ཤེས་རབ་ཀྱི་རང་བཞིན་ཡིན་ལབ་སོང་གོ་ན་ཐུགས་རྗེ་ཆེན་པོ་དེ། ད། ད་འདི་ཐུགས་རྗེ་ཆེན་པོ་ཟེར་དུས་ག་ལ་ཤེས་རབ་དཔེར་ན་ང་ཚོར། ད་འདིར་བ་རྣམ་དཔྱོད་སེམས་ཅན་ཐམས་ཅད་ལ་སྙིང་རྗེ་ཆེན་པོ་ཟེར་དུས་ཐབས་ཀྱི་ཆ་ལ་སྡུག་བསྔལ་དང་འབྲལ་ན་བསམ་ཡ་ཅིག་མ་གཏོགས། སྡུག་བསྔལ་ལ་དབྱེ་བ་བྱས་སྡུག་བསྔལ་ག་འདྲ་འབྲལ་གྱི་འདུག་མེད་པ་ག་འདྲ་བཟོ་གི་འདུག་སྙམ་པའི་ཐབས་ལམ་དེ་ཤེས་རབ་ཀྱིས་བལྟ་གི་རེད་བ། ད་ད་ལྟ་ཐུགས་རྗེ་ཆེན་པོ་ཟེར་དེ་ག་རེ་ལབ་ཀྱི་འདུག་ལ་ལབ་པའི་ཤེས་རབ་ཀྱི་རང་བཞིན་ཡིན་སྟངས་དེ་སེམས་ཅན་ཐམས་ཅད་ལ་ཁ་ཡོད་ལག་ཡོད་ཀྱིས་སྡུག་བསྔལ་མེད་པར་བཟོ་ཡ་དེ་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་དེ་མེད་པར་བཟོ་དགོས་ཀྱི་ཡོད་ཡིན་ཙང་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་དང་འབྲལ་ན་སྙམ་པའི་ད་དེ་འདྲའི་ཞིབ་འཇུག་བྱེད་པའི་ཤེས་རབ་ཀྱི་ཆར་གཏོགས་ཅིག་རེད་གོ། དེས་སྙིང་རྗེ་ཆེན་པོས་ཐུགས་རྗེ་ཆེན་པོ་ལ་ག་བྱས་པས་མ་གཏོགས་ཤེས་རབ་ཀྱི་ཆ་བཞི་བོ་འབྲི་གི་འདུག་ཨ་གོ་ལ། རོ། ཤེས་རབ་ཀྱི་ཆ་འབྲེལ་དེ་གིན་ཅིག་རེད་ལབ་བོ་ད་ཤེས་རབ་ད་གང་ཅིའི་ཤེས་རབ་ཀྱི་ངོ་བོ་རེད་གོ་རང། ཤེས་རབ་ཀྱི་ངོ་བོ་རེད་དཱ། མ་རེད་བ་དེ་ནི་ཐ། སྙིང་རྗེ་ཆེན་པོ་དང་ཐུགས་རྗེ་ཆེན་པོ་དཔལ་དུ་དགའ་བར་བ་བྱེ་བྲག་སྨྲ་བའི་ལུགས་ལ། ཁ་སང་ངས་ཞུས་འབྲེལ་ཚོར་བ། དབུ་མ་ཐལ་འགྱུར་བའི་ལུགས་ལ་ཐུགས་རྗེ་ཆེན་པོ་དང་སྙིང་རྗེ་ཆེན་པོ་ལབ་ན་སངས་རྒྱས་འཕགས་པའི་རྒྱུད་ཀྱི་སྙིང་རྗེ་ཆེན་པོ་དེ་ལ་ཐུགས་རྗེ་ཆེན་པོ་སེམས་ཅན་གྱི་རྒྱུད་ལ་ཡོད་པ་དེ་ལ་སྙིང་རྗེ་ཆེན་པོ་ལབ་དགོས་རེད། མདོ་སྡེ་པ་སེམས་ཙམ་པ་རང་རྒྱུད་པ་གཅིག་པ་རེད་བྱེ་བྲག་སྨྲ་བས་ཐ་དད་བྱ་བ་རྣམ་པ་བརྒྱད་བརྒྱད་ཡོད་རེད་མོ་ད་དེ་རེད། འོ་ན་ཐུགས་རྗེ་ཆེན་པོ་དང་སྙིང་རྗེ་ཆེན་པོ་ལ་ཁྱད་པར་ཅི་ཡོད་ཅེ་ན། ཁྱད་པར་བརྒྱད་བརྒྱད་ཡོད་རེད། ཐ་དད་བྱ་བ་རྣམ་པ་བརྒྱད་ཡོད་དེ། ད་འདི་ནས་བ་སི་ཡ། སྙིང་རྗེ་ནི་ཞེ་སྡང་མེད་པ་དང་ཐུགས་རྗེ་ཆེན་པོ་ནི་གཏི་མུག་མེད་པ་ཡིན། ལས་ཨ་སོང། ཁོ་གཏི་མུག་མེད་པའི་དགེ་རྩ་རེད་ཨ་དོ། སྙིང་རྗེ་ཆེན་པོ་ལབ་ན་ཞེ་སྡང་གི་གཉེན་པོ་རེད་ཐུགས་རྗེ་ཆེན་པོ་ལབ་ན་གཏི་མུག་མེད་པ་རེད། དམིགས་པའི་ཁྱད་པར་སྙིང་རྗེ་ནི་འདོད་པའི་སེམས་ཅན་ལ་དམིགས་ཐུགས་རྗེ་ཆེན་པོ་ནི་ཁམས་གསུམ་གྱི་སེམས་ཅན་ལ་དམིགས། དམིགས་པའི་ཁྱད་པར་རེད་ཨ་སོང། རྣམ་པའི་ཁྱད་པར་ནི་སྙིང་རྗེ་ནི་སྡུག་བསྔལ་གྱི་སྡུག་བསྔལ་དང་འབྲལ་བར་འདོད་པའི་རྣམ་པ་ཅན་ཡིན་ཐུགས་རྗེ་ཆེན་པོ་ནི་སྡུག་བསྔལ་གསུམ་ཀ་དང་འབྲལ་བར་འདོད་པའི་རྣམ་པ་ཅན་ཡིན། ད། དང་པོ་དེ་ག་ལ་སོང། ངོ་བོའི་ཁྱད་པར། དམིགས་པའི་ཁྱད་པར། རྣམ་པའི་ཁྱད་པར། རེད་ཨ་སོང། རྟེན་གྱི་ཁྱད་པར་སྙིང་རྗེ་བསམ་གཏན་བཞི་ལ་བརྟེན་ཐུགས་རྗེ་ཆེན་པོ་ནི་བསམ་གཏན་བཞི་པ། བསམ་གཏན་བཞི་པ་ལ་བརྟེན། རེད་སོང་ཨ། བསམ་གཏན་བཞི་པ་ཁོ་ན་བརྟེན་དགོས་རེད་བ། སྙིང་རྗེ་ཆེན་པོ་གི་སེམས་རྟེན་དེ། བསམ་གཏན་དེ་བསམ་གཏན་བཞི་ག་ལ་བརྟེན་པ་ཡོད་རེད། ཐུགས་རྗེ་ཆེན་པོ་དེ་ཡིན་གཅིག་མིན་གཅིག་བསམ་གཏན་བཞི་པའི་དངོས་གཞི་ལ་བརྟེན་དགོས་རེད། ཡ། ད་ཁྱེད་རང་ངའི་སྡོམ་དེ་ན་ཡོད་ང་སྡོམ་ཁོ་རང་ཁྱོད་རག་མ་སོང་ར། ད་ཡིན་རྒྱུ། ངོ་བོའི་ཁྱད་པར་དམིགས་པའི་ཁྱད་པར་རྣམ་པའི་ཁྱད་པར། ག་ཚོད་རེད་སོང། རྟེན་གྱི་ཁྱད་པར་ལབ་ན་བཞི་རེད་སོང་ཨ། རྒྱུད་ཀྱི་ཁྱད་པར་སྙིང་རྗེ་དེ་ཉན་རང་གི་རྒྱུད་ལ་ཡོད་ཐུགས་རྗེ་ཆེན་པོ་འདི་སངས་རྒྱས་ཉིད་ཀྱི་རྒྱུད་ལ་ཡོད། ལབ་ན་རྒྱུད་ཀྱི་ཁྱད་པར། ད་ག་ཚོད་རེད་སོང། ལྔ། ཐོབ་ཚུལ་གྱི་ཁྱད་པར་སྙིང་རྗེ་ནི་འདོད་པ་ལ་འདོད་ཆགས་དང་བྲལ་བས་ཐོབ་ཐུགས་རྗེ་ཆེན་པོ་ནི་སྲིད་རྩེ་ལ་འདོད་ཆགས་དང་བྲལ་བས་ཐོབ་པས་བྱས། སྙིང་རྗེ་ཆེན་པོ་དེ་བསམ་གཏན་གྱི་དངོས་གཞི་ལ་བརྟེན་ནས་སྐྱེ་དགོས་དུས་འདོད་པ་ལ་འདོད་ཆགས་དང་བྲལ་བ་རེད་བ། ཐུགས་རྗེ་ཆེན་པོ་དེ་སངས་རྒྱས་འཕགས་པའི་རྒྱུད་ལ་མ་གཏོགས་མེད་པ་ཡིན་ཙང། དེ་ནས། ག་ལ་བ་རེད། ག་ལ་བ་རེད། སྲིད་རྩེ་ཡིན་པས་སྲིད་རྩེ་ལ་འདོད་ཆགས་དང་བྲལ་བ་རེད། ཐོབ་ཚུལ་གྱི་ཁྱད་པར་བྱས།

སྙིང་རྗེ་མི་འདྲ་བར་འཇུག་ཐུགས་རྗེ་ཆེན་པོ་འདྲ་བར་འཇུག་པའི་ཁྱད་པར་ཡོད་པའི་ཕྱིར་བརྒྱད་རེད་ཨ་སོང་ཨོ་ད་སྙིང་རྗེ་ཆེན་པོ་དང་ཐུགས་རྗེ་ཆེན་པོ་ལ་དོན་ཡོངས་སུ་སྐྱོབ་མི་སྐྱོབ་ཀྱི་ཁྱད་པར་དང། སྙིང་རྗེ་མི་འདྲ་བར་འཇུག་ཐུགས་རྗེ་ཆེན་པོ་འདྲ་བར་འཇུག་པའི་ཁྱད་པར་འདྲ་བར་འཇུག་པའི་ཁྱད་པར་ཡོད་པའི་ཕྱིར་ལབ་དུས་ད་སྐྱོབ་མི་སྐྱོབ་ཀྱི་ཁྱད་པར་འདྲ་བར་འཇུག་མི་འཇུག་གི་ཁྱད་པར་ལ་བརྒྱད་རེད་བརྒྱད་རེད་མ་སོང།

ཧ་གོ་སོང། སྐྱོབ་མི་སྐྱོབ་ལབ་ན་སྙིང་རྗེ་དང་སྙིང་རྗེ་དང་ཐུགས་རྗེ་ཆེན་པོ་ལ་དོན་ཡོངས་སུ་སྐྱོབ་མི་སྐྱོབ་ལབ་ན་ཐུགས་རྗེ་ཆེན་པོ་དེ་གིས་དོན་ཡོངས་སུ་སྐྱོབ་ཐུབ་ཀྱི་ཡོད་རེད་སྙིང་རྗེ་ཆེན་པོ་དེ་གིས་དེ་འདྲས་སྐྱོབ་ཐུབ་ཀྱི་ཡོད་མ་རེད་ཟེར་བ་ད་དོན་དག་ག་ལ་བ་ལབ་ན་སྙིང་རྗེ་ཆེན་པོ་དེ་གིས་འདོད་པའི་སེམས་ཅན་གཅིག་པུ་ལ་དམིགས་ནས་སྡུག་བསྔལ་གྱི་སྡུག་བསྔལ་གཅིག་པོ་དང་བྲལ་ན་དྲན་དགོས་རེད་བ་ད་ཁྱབ་པ་འདུ་བྱེད་སྡུག་བསྔལ་དེ་ལས་འཁོར་བ་དང་ངན་སོང་གི་སྡུག་བསྔལ་ལས་སྐྱོབ་པའི་ལས་མི་འདུག་ག་ཁོ་ལ་ད་ཐུགས་རྗེ་ཆེན་པོ་ལ་ཡོད་རེད་ཟེར་བ། ད་སྙིང་རྗེ་ཆེན་པོ་དེ་གིས་མི་འདྲ་བ་འཇུག་གི་ཡོད་རེད་འདོད་པའི་སེམས་ཅན་གཅིག་པུ་ལ་འཇུག་གི་ཡོད་རེད། ཐུགས་རྗེ་ཆེན་པོ་ནི་སེམས་ཅན་ཚང་མ་ལ་གཅིག་པ་གཅིག་རྐྱང་བསྟན་པའི་ཁྱད་པར་མེད་པར་འཇུག་གི་ཡོད་པ་ཡིན་ཙང་འདྲ་བ་འཇུག་པ་རེད་ཟེར་གཅིག་གིས་མི་འདྲ་བ་འཇུག་པ་རེད་གཅིག་གིས་འདྲ་བ་འཇུག་པ་རེད། གསལ་པོ་རེད་སོང་ཨ། ད་འདིའི་ཚིག་འདི་ག་ཟེར་ཐ་དད་བྱ་བ་རྣམ་པ་བརྒྱད་ཟེར་གི་དོན་དག་འདི་རེད་ད། འོ་ན་སངས་རྒྱས་ཐམས་ཅད་རྣམ་པ་ཐམས་ཅད་དུ་མཉམ་མམ་ཞེ་ན། ད་སངས་རྒྱས་ཚང་མ་གཅིག་པ་རེད་བས། རོ་སྔགས་ཀྱི་ལུགས་ལ་སངས་རྒྱས་ཐམས་ཅད་རྒྱུད་གཅིག་ཡིན། རྒྱུད་གཅིག་ཡིན། ང་ཚོས་བྱས་ན་རྒྱུད་གཅིག་མ་རེད་བ། རྗེ་བཙུན་བྱམས་མགོན་དང་སངས་རྒྱས་བཅོམ་ལྡན་འདས་རྒྱུད་གཅིག་རེད་བས།

གྱུར་ཡོད་པ་མ་རེད་དེ་ག་ལ་དགོངས་ནས་གསུངས་པ་རེད་ལབ་ན། མཉམ་པ་ཉིད་གསུམ་ལ་དགོངས་ནས་གསུངས་པའི་མཉམ་པ་ཉིད་གསུམ་ལ་དགོངས་པའི་མདོ་ལབ་ན། སངས་རྒྱས་རྣམ་གཟིགས་དང་ཁོ་རང་ཉིད་མཉམ་པ། མཉམ་པ་རྣམ་པ་གསུམ་མཉམ་པའི་ཆ་ནས་དེ་ལ་དགོངས་ནས་ང་སངས་རྒྱས་རྣམ་གཟིགས་དུ་གྱུར་ཏོ་ལབ་པ་རེད་མ་གཏོགས་སངས་རྒྱས་རྣམ་གཟིགས་ཆགས་ཡག་ཡོད་མ་རེད་ལབ་པ་ད། ཧ་སོ། མཉམ་པ་ཉིད་གསུམ་ལ་དགོངས་ནས་གསུངས་པའི་མདོ་ཟེར་སྦྱོར་བ་བ་ད་དེ་རེད། ད་མཉམ་པ་ཉིད་གསུམ་ག་རེ་རེད་འདི་རེད་ད། མཉམ་པ། འོ་ན་སངས་རྒྱས་ཐམས་ཅད་རྣམ་པ་ཐམས་ཅད་དུ་མཉམ་མམ་ཞེ་ན་མཉམ་པ་ཉིད་གསུམ་གྱིས་མཉམ་པ་ཉིད་དེ་ལབ་ན། མཉམ་པ་ཉིད་གསུམ་གྱི་སྒོ་ནས་མཉམ་པ་རེད། ག་རེ་རེད་ཟེར་ན་སངས་རྒྱས་ཐམས་ཅད་རྒྱུ་ཚོགས་གཉིས་བསགས་པ་མཉམ་པ་ཉིད་དང། འབྲས་བུ་ཆོས་སྐུ་ཐོབ་པ་མཉམ་པ་དང། ཕྲིན་ལས་འགྲོ་བའི་དོན་བྱེད་པ་མཉམ་པ་ཉིད་ཡིན་པའི་ཕྱིར། མཉམ་པ་གསུམ་རེད་སོང་ཨ། སངས་རྒྱས་ཐམས་ཅད་རྒྱུ་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་བསགས་ཚར་བ་མཉམ་པ། འབྲས་བུ་ཆོས་སྐུ་ཐོབ་པ་མཉམ་པ། འགྲོ་བ་སེམས་ཅན་གྱི་དོན་མཛད་པ། འགྲོ་བ། ཕྲིན་ལས་འགྲོ་བའི་དོན་མཛད་པ་མཉམ་པ་རེད། ཡིན་ན་ཡང། སྐུ་གཟུགས་རིང་ཐུང་དང་ཚེ་རིང་ལོས་དང། དེ་ནས་སྙིགས་མ་ལྔ་ཡི་དུས་མ་དུ་འདྲ་གི་མ་རེད་པ། འོན་ཀྱང་སྐུ་ཚེ་དང་རིགས་དང་སྐུ་བོང་ཚད་མཉམ་པ་མིན་ཏེ་དེ་དག་གདུལ་བྱའི་བསམ་པ་དང་མཐུན་པ་སྟོན་པའི་ཕྱིར། ད་སངས་རྒྱས་ཐམས་ཅད་ཚོགས་དང་ནི་ཆོས་སྐུ་འགྲོ་བའི་དོན་བྱེད་པས་མཉམ་པ་ཉིད་དེ་སྐུ་ཚེ་དང་རིགས་དང་སྐུ་བོང་ཚོད་ཀྱིས་མིན་ལ། སངས་རྒྱས་ཐམས་ཅད། སངས་རྒྱས་ཐམས་ཅད་ཚོགས་དང་ནི་ལབ་ན་སངས་རྒྱས་ཐམས་ཅད་ཚོགས་གཉིས་རྫོགས་པ་མཉམ་པ། ཆོས་སྐུ་ཐོབ་པ་མཉམ་པ་ཕྲིན་ལས་འགྲོ་བའི་དོན་བྱེད་པ་མཉམ་པ་རེད། ཡིན་ན་ཡང་སྐུ་ཚེའི། སྐུ་ཚེ་རིང་ཐུང་དང་རིགས་དང་སྐུ་བོང་གི་མཉམ་པ་མ་རེད་སྐུ་བོང་ཆེ་ཆུང་མཉམ་གྱི་མ་རེད། དེ་ནས་བདག་ཅག་སྟོན་པ་སངས་རྒྱས་བཅོམ་ལྡན་འདས་དགུང་ལོ་བརྒྱད་ཅུ་མ་གཏོགས་བཞུགས་ཡོད་མ་རེད་སངས་རྒྱས་འོད་སྲུང་ལ་སོགས་པ་ལོ་ཁྲི་ཁྲི་བཞུགས་གི་ཡོད་རེད། དེ་ནས་རིགས་དེ་གཅིག་བྲམ་ཟེའི་རིགས་ཡོད་རེད་གཅིག་རྒྱལ་པོའི་རིགས་རེད་སྣ་མིན་སྣ་ཚོགས་ཡོད་རེད་མ་གཏོགས། མཉམ་གྱི་མ་རེད། ཨ་འགྲིག་སོང་ཨ། ཨོ་ཡ་ད་འདི་ཡོན་ཏན་ག་ཚོད་ད་ག་རེ་འགྲོ་སོང་ད་ད་ག་རེ་ཐུགས་རྗེ་ཆེན་པོ་ཡིན་པ། ད། སངས་རྒྱས་ཀྱི། ཐུན་མོང་མ་ཡིན་པའི་ཡོན་ཏན་འགྲོ་ཚར་ད། ད། ཐུན་མོང་མ་ཡིན་པའི་ཡོན་ཏན་དེ་ག་ཚོད་འདུག། སྟོབས་བཅུ། སྟོབས་བཅུ། མི་འཇིགས་པ་བཞི། དྲན་པ་ཉེར་གཞག་གསུམ། ཐུགས་རྗེ་ཆེན་པོ། ཅེས་ད་ཐུགས་རྗེ་ཆེན་པོ་བཤད་པའི་སྐབས་ལ་ཐུགས་རྗེ་ཆེན་པོ་དང་སྙིང་རྗེ་ཆེན་པོ་གི་ཁྱད་པར་བརྒྱད་དེ་ཡག་པོ་བྱས་ནས་མགོ་ཚོད་དགོས་འདུག་ཨ། འོ་ད་འདི་སེམས་ལ་མཉམ་པོ། ཐུགས་བསམ་ཡག་པོ་བཞེས་ཨ་འདོད་བ་འོ་ད་འདི་རེད་ཐ་དད་བྱ་བ་རྣམ་པ་བརྒྱད། ད་འདི་ན་ནི། ཡ། ཐུགས་རྗེ་ཆེན་པོ་འདི་ཀུན་རྫོབ་ཤེས་པ་ཡིན་ལགས་སོ། ལགས་སོ། ད་ཐུགས་རྗེ་ཆེན་པོ་འདི་ཆོས་ཅན་ཀུན་རྫོབ་ཤེས་པ་ཡིན་པར་ཐལ། འདི་ང་རང་བཏང་གི་ཡོད་རེད་བ། ང་རང་དོགས་པ་ཟ་གི་འདུག་མི་གཞན་པ་སུ་གཅིག་བཏང་མི་འདུག་འདི་ང། པུར་པུར་ལྡོག་པ་ཟ། འདི་རྟགས་གསལ་ཏུ་ཨ་ཡིན་ན་དྲན་གི་འདུག། དོགས་པ་མེད་མེད་འགྲོ་དྲན་གི་འདུག་ངས་གླང་ར་ན་དོགས་པ་མང་པོ་སླང་གི་ཡོད་འདི་ག་དུས་ནས་སླང་གི་ཡོད་འདི་དེ། ཡ་ཞེ་ར་མིག་སེར་གྱིས་རྒྱག་གི་མི་འདུག་ར། ལྟ་དེ་གང་དྲན་ན་ང་ང་རང་དོགས་པ་ཟ་ཟེར་བ་དེ་ལ། ད་ངས་རྟགས་གསལ་ག་རེ་བཏང་བ་ལབ་ན་ཐུགས་རྗེ་ཆེན་པོ་འདི་ཆོས་ཅན་ཀུན་རྫོབ་ཤེས་པ་ཡིན་པར་ཐལ། ཨ་ཡ། འོ་ན་ཀུན་རྫོབ་གཉིས་ཅན་ཐུགས་རྗེ་ཆེན་པོ་ཆོས་ཅན་ཀུན་རྫོབ་ཤེས་པ་མ་ཡིན་པར་ཐལ་ག་ཡ། མ་ཡིན་པར་ཐལ་ཟག་བཅས་ཀྱི་ཤེས་པ་མ་ཡིན་པའི་ཕྱིར།

ཡིན་པར་ཐལ་གཏི་མུག་མེད་པའི་དགེ་རྩ་ཡིན་པའི་ཕྱིར། གཏི་མུག་མེད་པའི་དགེ་རྩ་ལབ་ན། གཏི་མུག་མ་རིག་པ་དང་དམིགས་པ་གཅིག་ལ་དམིགས་ནས་འཛིན་སྟངས་དངོས་འགལ་དུ་སོང་བའི་བློ་ལ་གོ་བར་ཐལ་འདོད་ཆགས་མེད་པའི་དགེ་བ་ཞེ་སྡང་མེད་པའི་དགེ་བ་ལབ་དུས་ཁོ་རང་གཉིས་ང་ཚོ་མཛོད་གནས་གཉིས་པའི་ནང་འགྲོ་ཚར་རེད་མཛེ་ཡོད་རྟ་ཡོད་སྐྱེ་ཡི་ཤེས་དུ་ག་ལ། བ། འདོད་ཆགས་མེད་པ་ལབ་ན་འདོད་ཆགས་དང་དམིགས་པ་གཅིག་ལ་དམིགས་ནས་འཛིན་སྟངས་དངོས་འགལ་དུ་སོང་བའི་བློ་ཞེ་སྡང་མེད་པ་ལབ་ན་ཞེ་སྡང་དང་དམིགས་པ་གཅིག་ལ་དམིགས་ནས་འཛིན་སྟངས་དངོས་འགལ་དུ་སོང་བའི་བློ་དེ་ལ་ཞེ་སྡང་མེད་པའི་དགེ་བ་ཟེར་དགོས་པའི་ཕྱིར། ངས་རྟགས་གསལ་འདི་ལྟ་དགོས་ད། དེ་སྔ་ང་རང་གནད་འགག་ཆེན་པོ་ཁག་ཅིག་འདྲ་པོ་ལ་ཚོར་གྱི་འདུག་ཨ་དེ་མི་ཡིས་ཚོར་གྱི་མི་འདུག་ད་ཡིན་ན་དོགས་པ་ཆེར་བཏིས་སུ་འདུག་ཨ་ད། ག་རེ་ཟེར་ན་གཏི་མུག་མེད་པའི་དགེ་རྩ་ཡིན་ལབ་ཟེར་བ་ཞེན་པ་ཕར་ཞོག་དང་ད། ཨོ་ད་གཅིག་འདི་ལྟར་འདི་རེད། གཉིས། གཉིས་ནས། ཡ། ཐུགས་རྗེ་ཆེན་པོ་ཆོས་ཅན། ཡ། སྡུག་བསྔལ་ཤེས་པ་ཡིན་པར་ཐལ།